ད་སེམས་རྟེན་གཉིས་སུ་ས་བཅད་སོ་སོ་མ་འདྲ་བ་རེ་མ་གཏོགས་དོན་དག་ཡོད་རེ་བ། ལུས་རྟེན་ནི་ལམ་ཁྱེར་གྱི་མདོ་ལས། ལྷ་ཡི་བུ་དུ་མས་བྱང་ཆུབ་ཏུ་སེམས་བསྐྱེད་པ་དང་ཀླུ་ཡི་རྒྱལ་པོ་རྒྱ་མཚོས་ཞུས་པ་ལས་ཀླུ་ཉི་ཁྲི་ཆིག་སྟོང་གིས་སེམས་བསྐྱེད་པ་གསུངས་པ་ལྟར་ཡིན་པས། སོ་ཐར་གྱི་རྟེན་དངོས་དང་མི་ཁོམ་པ་བརྒྱད་དང་བྲལ་བ་དགོས་པ་ནི་མིན་ནོ་ཞེས་ལབ་སྟེ། ད་འདིའི་ནང་ལོགས་ལ་ང་རང་ཚོ་ད་སེམས་རྟེན་ཧ་ཅང་གཙོ་བོ་ཆགས་ཀྱི་ཡོད་མ་རེད་བ། ཆགས་ཀྱི་མེད་བ་ཡིན་ཙང་ཐེག་ཆེན་སེམས་བསྐྱེད་དེ་ལུས་རྟེན་ག་བ་ལ་སྐྱེ་བ་རེད་ཟེར་ན། འགྲོ་བ་རིགས་དྲུག་གི་ཡི་རྟེན་ལ་སྐྱེ་བ་ཡོད་ལབ་ཡ་དེ། དེ་སྒྲུབ་སྟངས་དེ་ཏག་ཏག་ཡོད་པ་གྱིས་ར། ད་ད་ལྟ་འདིའི་ནང་ལོགས་ག་རེ་ལབ་ཀྱི་འདུག་ཟེར་ན། དེ་ནི་ལྷ་ཡི་བུ་དུ་མས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཟེར་ཏེ་ལྷ་དེ་འདུག། དེ་ནི་ཀླུ་ཉི་ཁྲི་ཆིག་སྟོང་གིས་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་རེད་གསུང་ཡ་གྱི་འདུག་རོ། བ་མ་གཏོགས་ད་གཞན་པ་འགྲོ་བ་རིགས་དྲུག་གི་ནང་ལོགས་ན་གཞན་པ་དེ་ཚོ་མི་འདུག་ག་ད་ང་ཚོ་དམྱལ་བའི་རྟེན་ལ་ཐེག་ཆེན་སེམས་བསྐྱེད་སྐྱེ་བ་ཡོད་པ། ཡི་དྭགས་ཀྱི་རྟེན་ལ་ཐེག་ཆེན་སེམས་བསྐྱེད་སྐྱེ་བ་ཡོད་པ། དེ་གྲུབ་པ་ཡིན་ན་ལྷ་མ་ཡིན་ཟུར་དུ་ཕྱེ་དགོས་ཡ་ཡོད་མ་རེད་ཁོ་ལྷ་ཡི་རྟེན་ལ་ཡོད་པ་ཡིན་ཙང་པའི་ཡིག་ཆ་དེ་ཚོའི་ནང་ན་འགྲོ་ཡོད་མ་རེད་བ། ད་དམྱལ་བའི་རྟེན་ལ་ཐེག་ཆེན་སེམས་བསྐྱེད་གསར་དུ་སྐྱེ་བ་ཡོད་པ་དེ་ང་རང་ཚོའི་ཡིག་ཆ་དེ་ན་དྲིན་ལན་བསབ་པའི་མདོ་དྲངས་བྱས་ནས་གཅིག་རེད། མ་ཟད་མདོ་སྡེ་རྒྱན་གྱི་སྐབས་སུ་བློ་ལྡན་རྣམས་ཀྱི་ལས་དང་ནི་གཞན་ཡང་སྨོན་ལམ་དག་དང་ནི་ཏིང་ངེ་འཛིན་དང་དབང་འབྱོར་བའི་དབང་གིས་སྐྱེ་བར་འདོད་པ་ཡིན། ཚིག་དེ་གཉིས་ལ་བརྟེན་ནས་དམྱལ་བའི་རྟེན་ལ་ཐེག་ཆེན་སེམས་བསྐྱེད་གསར་དུ་སྐྱེ་བ་ཡོད་པ་དེ་གྲུབ་འགྲོ་བ།

དེ་ནས་ཕ། མི་ཚེ་སྒྲོ་མ་འགོག་ཅི་རེད་ཅེས་ད་ལྟའི་དོགས་གཅོད་མང་པོ་ཡོང་འདུག་དཔེར་ན་ང་ཚོ་ཡིག་ཆ་ནས་སྒྲུབ་མཁན་དེ་དམྱལ་བའི་རྟེན་ལ་ཐེག་ཆེན་སེམས་བསྐྱེད་གསར་དུ་སྐྱེ་བ་ཡོད་ལབ་ཡ་སྒྲུབ་རྒྱུ་དེ་ཞེ་དྲག་སྒྲུབ་ཁག་པོ་ཡོད་རེད་བ་ད་ཀོ་ད་ལྟ་དེ་དྲིན་ལན་བསབ་པའི་མདོ་ཁོ་རང་བལྟས་པ་ཡིན་ན་དེ་འདྲའི་ཡོང་ཡ་ཅིག་ཡོད་མ་རེད་བ་ང་རང་ཚོ་འདུལ་བའི་ནང་ལོགས་ལ་ཡང་དམྱལ་བ་ལ་སྙིང་རྗེ་གཉེར་གཏད་ཀྱིས་དེ་ན་ལྷར་སྐྱེས་དེ་ནས་ལ་ནོར་གྱིས་ཚད་ན་ཁག་ཐོབ་བྲོང་ཟེར་ནས་དོགས་སུ་འགྲོ་གི་ཡོད་རེད་མ་གཏོགས་དམྱལ་བའི་རྟེན་ལ་ཐེག་ཆེན་སེམས་བསྐྱེད་གསར་དུ་སྐྱེས་སོང་གེ་ཅིག་ཡོད་མ་རེད་ལ་བྱེད་ཚུལ་བའི་འདུལ་བའི་སྐབས་སུ་ཡང།

སྟོན་པ་ཁྱི་སྐད་ཐོར་བ་དང་ཁྱོད་ཅལ་དུ་ཤོད་པའི་གི་གང་ཟག་དེ་བོད་ཀྱི་དམྱལ་བའི་ཤིང་རྟ་འདྲེན་བྱེད་གྱད་དུ་འཁྲུངས་པ་དེའི་ཚེ་ལྷོ་ཟླ་བོ་དེ་ཉམ་ཆུང་བས་འདྲེན་མི་ནུས་པ་མཐོང་ཁྱོད་ཚང་ན་གྱིས་ཀྱི་ཐག་པ་འདྲ་བོ་ཅིག་ཡོད་ས་ར་དེ་སྐེ་ལ་གོན་ནས་མཉམ་པོ་འདྲུད་ཀྱི་ཡིན་ལབ་དུས་ལས་མཁན་ཨ་བ་གླང་མགོ་སྡིག་པ་གྲུབ་མགོ་སེ་མའི་ཚིག་རན་ཚིག་ཚིག་ཏུ་རོ་བ་ཡ་དེ་ནས་ལྕགས་ཀྱི་ཐོ་ལུམ་འབར་བ་མགོ་ལ་བསྣུན་ནས་ཁ་ཐུག་ཤི་འདུག་བ་ད་ཤི་ཤི་བ་དང་དེ་ཤི་བ་དེ་ཁོ་སྡིག་དེ་དག་ནས་ཤི་བ་རེད་ཤི་བ་དང་ཁ་ཐུག་ལྷ་ཡུལ་ལ་སྐྱེས་འདུག་བ་ད་སྙིང་རྗེ་ཁྱེད་ཚང་གྱི་མ་ཐུག་ཡོག་མར་དང། གཉིས་ཀྱི་སྐད་དང་ཨོ་དེ་ལ་ལྟ་ཡ་གཅིག་ལས། ཨ་ནི་མདོ་སྡེ་རྒྱན་གྱི་སྐབས་སུ་བློ་ལྡན་རྣམས་ཀྱི་ལས་དང་ནི་གཞན་ཡང་སྨོན་ལམ་དག་དང་ནི་ཟེར་ཡ་སྟེ་དེ་ཡང་དཀའ་ལས་ཁག་པོ་ཅིག། ཡིག་ཆ་གི་ཤེས་བྱེད་དྲངས་སྟངས་ག་རེ་ཟེར་ན། བྱང་སེམས་སོ་སྐྱེ་འགའ་ཞིག་ལས་ཉོན་དབང་གིས་ངན་སོང་དུ་སྐྱེ་བ་ལེན་པ་ཡོད་པའི་ཕྱིར་ཏེ་ལབ་ན། བྱང་ཆུབ་སེམས་དཔའ་མར་སྐྱེ་བ་ལེན་འགྲོ་ཡ་འདུག་ད་ལབ་ཡོང་དུས་སྒང་ལ་མི་དགེ་ཡི་རྟེན་ལ་ཐེག་ཆེན་སེམས་བསྐྱེད་གསར་དུ་སྐྱེ་བ་ཡོད་པ་ག་འདྲས་གྲུབ་ཀྱི་ཡིན་ཟེར་ན། དེས་ཁག་པོ་ཆགས་གོ་ག་རེ་རེད་ཟེར་ན། ད་འདི་ཡིན་དུས་ཁ་ཤས་ཀྱི་ལབ་ན་མ་རེད་གསར་དུ་སྐྱེ་བ་ཡོད་པ་མ་ཟད་སྐྱེས་ཟིན་གནས་པའི་རྟེན་དུ་ཡོད་པ་ལ་ཡང་ཡིག་ཆས་ཐོགས་སུ་སྒྲུབ་པ་རེད་ད་ལབ་མཁན་འདུག་སྟེ། གསར་དུ་སྐྱེ་བ་ཡོད་ན་སྐྱེས་ཟིན་གནས་པའི་གི་རྟེན་ཡོད་པ་སྒྲུབ་དགོས་ཡ་ཚ་ཁེ་ཡོད་མ་རེད་དེ་ལ་མི་སེར་དོགས་པ་བཅུག་དགོས་ཡ་ཚ་ཡོད་མ་རེད་ཀྲིན་གོར་དང། བྱེད་དུས་ད་ད་ལྟ་མདོ་སྡེ་རྒྱན་གྱི་ཚིག་ད་ད་འདི་ཚོ་འདིའི་དཔའ་རོགས་ལ་ང་ཚོ་དོགས་གཅོད་བྱེད་ན་ད་ཁྱེད་ཚོ་དྲི་བ་གླེང་ཡོང་དུས་གང་ལ་འགྲོ་བ་རིགས་དྲུག་གི་ད་ལུས་རྟེན་སེམས་རྟེན་ལུས་རྟེན་ག་ག་ལ་སྐྱེ་ཡ་ཡོད་མེད་གྲུབ་ཀྱི་དེ་སྐྱེས་པ་བྲིས་ཚད་ཡོད་པ་ཡིན་ན་ད་ང་ཚོ་ཡིག་ཆ་ནང་གི་བྲིས་རྒྱབ་པ་ཡིན་ན་ནོར་འཁྲུལ་རྩ་ནས་ཡོང་གི་མ་རེད་དྲང་པོ་བཤད་ན་ཡིན་ན་ཡང་ཁོ་ཚོས་རྒྱག་ནས་ཁ་ཁྱི་སྐྱེས་པ་ཡིན་ན་དེ་ཡོད་རེད་ཟེར་གྱི་རེད་བ། དེ་ནས་ལྟར་ལྷ་འདུག་ཀླུ་འདུག་ཨ་ནི། ལྷ་ཀླུ་ཡི་དྭགས་དམྱལ་བ་དེ་འདུག་རེད་བ། དེ་བ་ད་མི་ལ་བཤད་དགོས་ཀྱི་མ་རེད། ཡོད་ཡོད་པ་བྱས་ད་ལྷ་མ་ཡིན་ལ་མེད་ཟེར་རྒྱུ་ཡོད་མ་རེད་དེ་ཡིན་ན་ཡང་ད་ལྷ་མ་ཡིན་དེ་རྩ་བའི་ལྷ་ཡི་ནང་ལོགས་ལ་འདུས་པ་ཡིན་ཙང་སོ་སོར་བཤད་མི་དགོས་སོ་ད་དེ་འགྲིག་པ་བྱེད་ཡ། ལུས་རྩལ་ཐེངས་པའི་སྐད་ཆ་རེ་ད་ལྟ་ང་ཚོ་མགྱོགས་སུ་ཤོར་གོ་གི་ཡོད་དུས་གང་ལ་དོགས་གཅོད་བྱས་ན་བྱས་ཡ་དེ་འདུག་ཟེར་ཏེ་ར་ཡ། ང་ནི་ད་ལྟ་མདོ་སྡེ་རྒྱན་གྱི་ཚིག་དེ་ག་རེ་བསྟན་གི་འདུག་མི་འདུག་ཁྱོད་རང་ཚོ་རྗེས་མ་ས་ལམ་ཆེན་མོ་ཀློག་ཡོང་དུས་ཏག་ཏག་ཧ་གོ་གོ་བྱང་ཆུབ་སེམས་དཔའ་སྐྱེ་བ་ལེན་བྱེད་ཀྱི་རྒྱུ་དེ་ལ་དེ་འདྲ་གཅིག་ཡོད་རེད་ལོ་དེའི་དུས་སུ་ཨ་ནེ་ཕུད་ཀྱིས་མ་དག་པའི་གནས་དེ་སུ་སྐྱེ་བ་ལེན་ཡོང་དུས་གང་ལ་ལས་དབང་གིས་སྐྱེ་བ་ལེན་འགྲོ་གི་རེད་ལས་དང་གཞན་ཡང་སྨོན་ལམ་གིས་ཡང་སྐྱེ་བ་ལེན་འགྲོ་གི་རེད་ཏིང་ངེ་འཛིན་གྱི་སྟོབས་ཀྱིས་ཁམས་གོང་མ་ལ་སྐྱེ་ཡོང་གི་རེད་ད་སྨོན་ལམ་སྟོབས་ཀྱིས་དངོས་གནས་སྐྱེ་ན་དག་རྐྱེན་དེ་ཚོ་བར་ཆད་ཡོད་རེད་བ། ཏིང་ངེ་འཛིན་གྱིས་ཁམས་གོང་མ་ལ་སྐྱེ་ཡོང་གི་རེད། དབང་བསྒྱུར་བའི་སྟོབས་ཀྱིས་སྐྱེ་བ་ལ་དབང་བསྒྱུར་བའི་སྟོབས་ཀྱིས་ག་བ་སྐྱེ་འདོད་ན་དེ་སྐྱེ་འགྲོ་གི་རེད་ཟེར་ཏེ་སྐྱེ་བ་ལེན་བྱེད་ཀྱི་རྒྱུ་དེ་ལ་གྲངས་ཀ་གཅིག་རྒྱག་དགོས་ད་དེ་ཡིས་ས་ལམ་ཆེན་མོའི་ནང་ལོགས་ལ་བུད་རྗེས་དེའི་སྐབས་ཐོག་ལ་ཁྱོད་རང་ཚོ་གཅིག་ཀློག་དགོས་ཡ་ཁིག་ཁིག་རེད། ས་ལམ་ཆེན་མོ་མགོ་མགོ་དེ་ནས་རེད་ཀློག་དགོས་ས་གཅིག་ཡོད་རེད་དེ་ལ་ཡོད་རེད་ད་དྲི་བ་དེ་ད་སེམས་རྟེན་ནི་རྒྱལ་བ་ལ་དམིགས་པའི་དད་པ་སེམས་ཅན་ལ་དམིགས་པའི་སྙིང་རྗེ་ཨ་ནི། བྱང་སེམས་ཀྱི་ཕན་ཡོན་ཐོས་པ་དང། སོམ་ཉི་སྟེ། དཀོན་མཆོག་འགྲོ་མི་འདོ་ལས་སྐྱ་དང་རྒྱ་བིས་ཁྱོད་ལ་ཐེ་ཁྱོད་ཀྱིས་སྐྱ་སེར་རྣམས་ཀྱིས་ཁྱོད་ལ་ཐེ་ཁྱོད་པཞང་ཁྱོད་བླ་ན་མེད་ལ་ཐེ་ཁྱོད་ནི་སྐྱེ་བོའི་དམ་པ་རྣམས་ཀྱི་སེམས་སྐྱེ་བོ་ཞེ་སྡང་རྒྱན་ལས་དེ་ཡི་རྩ་བ་གཉིས་སྐྱེད་དུ་བྱེད་པ་ལྟར་རོ། དེ་ལྟ་སྟེ། ད་སེམས་ཏེ་སི་ལ་དུས་གང་ལ་ང་རང་ཚོ་ནམ་ཁྱོད་སེམས་ཏེ་སི་ཡ་དང་འདིའི་སེམས་ཏེ་སི་དུས་ཏེ་སི་ཆགས་ཀྱི་ཡོད་མ་རེད་ས་དང་ཡང། ང་རང་ཚོ་འཛིན་མཚམས་མི་འདྲ་བ་ཡོང་གི་ཡོད་བ་དང་ང་བྱས་ན་སེམས་རྟེན་ཟེར་ན་ལམ་དེ་ས་དེ་ལ་བརྟེན་པའི་དོན་དེ་ལམ་དེ་ས་དེའི་ངོ་བོར་སྐྱེས་པ་ལ་བྱེད་ཟེར་ཡོད་དེ་ང་མཐའ་གཅིག་ཏུ་དེ་ཁས་ལེན་ནས་འགྲོ་གི་ཡོད་རེད་འགྲོ་གི་རེད་ད་ང་བྱས་ན་སྤྱི་བཏང་ང་ཚོ་གྲྭ་ཚང་ནང་ལོགས་ལ་ག་རེ་ཡོད་རེད་ཟེར་ནས་སེམས་རྟེན་དེ་ལ་རྒྱུ་ཡི་སེམས་རྟེན་ངོ་བོ་གཅིག་པ་སེ་ཆ་ཚང་ཡོད་ཟེར་འདི་ཡང་ཁས་ལེན་འགྲོ་གི་འདུག་ད་ང་འདྲ་བོ་བྱས་ན་འགྲོ་གི་མེད་ཟེར།

ཡང་མིན་ན་སེམས་ཅན་ལ་དམིགས་པའི་སྙིང་རྗེ་ཟེར་ཏེ་སེམས་ཅན་སྡུག་བསྔལ་གྱིས་མནར་བ་དེ་ཚོ་མཐོང་བའི་དུས་གང་ལ་དེ་འདྲ་བའི་སེམས་ཅན་དེ་ཚོ་སྡུག་བསྔལ་ལས་སྐྱོབ་དགོས་ཀྱི་འདུག་སྐྱོབ་པའི་ནུས་པ་དེ་ང་ལ་མི་འདུག་སུ་ལ་འདུག་ཡང་དག་པར་རྩོལ་བའི་སངས་རྒྱས་ལ་འདུག་ག་ཡིན་པ་ཡིན་ཙང་སེམས་ཅན་འདི་དག་གི་ཆེད་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་དགོས་ཀྱི་འདུག་སྙམ་པའི་སེམས་བསྐྱེད་སྐྱེ་སྟངས་ཡོད་རེད་ར་བ། དེ་ནང་བཞིན་བྱས་ནས་བྱང་ཆུབ་སེམས་ཀྱི་ཕན་ཡོན་ལ་སོགས་པ་ཐོས་ནས

བྱང་ཆུབ་བླ་ན་མེད་པ་ཟེར་ཏེ་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དེ་ལ་དད་པ་བསྐྱེད་ནས་སེམས་བསྐྱེད་པ། སྐྱེས་བུ་དམ་པ་རྣམས་ཀྱི་སེམས་སྐྱེ་བ་སེམས་བསྐྱེད་པའི་ཁྱད་ཆོས་དེ་འདྲ་ཡོད་རེད། རྒྱན་ལས་དེ་ཡི་རྩ་བ་སྙིང་རྗེར་འདོད་ཅེས་པ་ལྟར་རོ། ཟེར་དེའི་སྙིང་རྗེ་དེ་ཡང་སེམས་བསྐྱེད་ལ་རྒྱག་གི་འདུག་བ་ད་དེ་ལ་གཅིག་བཤད་ངེས་གདའ། དེ་ནས་ད་སེམས་རྟེན་ཟེར་དུས་གང་ན་ང་ཚོ་ག་རེ་ཡོད་རེད་ཟེར་ན་དམིགས་པ་ལ་མི་གཡོ་བ་བརྟན་པར་གནས་པའི་དགེ་སེམས་གཅིག་ཡང་མིན་ན། སེམས་བསྐྱེད་རྩིས་དེ་རྒྱུད་དེས་སྤེལ་ཏེ། རྒྱུན་རིང་པོ་གནས་པར་བྱེད་པའི་གྱི་རྟེན་ཟེར་གྱི་སེམས་རྟེན་གཅིག་ཡོད་རེད། ཨ་ནི་སེམས་སེམས་གང་ཡིན་པ་དེ་སེམས་ཀྱི་འབྲེལ་བ་ཡིན་ན་མ་སྐྱེས་པ་སྐྱེད་པར་བྱེད་པའི་གྱི་རྟེན་ཟེར་ནས་གཉིས་ཡོད་རེད་དེ་གུང་ཐང་ཡིན་ན་འབྲེལ་བ་སྐྱེས་ནས་འདུག་དཔེར་ན་ཁྱོད་འགྲོ་ཚིག་གི་ཡོལ་བ་བཟོ་སྟངས་གང་ནས་དཔེ་རྒྱག་རྒྱག་ཡག་གྱི་འདུག་ད་ང་དེ་དཔེ་དཔེ་དེ་ཞུ་ཡིད་ལ་བདེ་པོ་བྱུང་རེད་བ། ད་མ་སྐྱེས་པ་སྐྱེད་པར་བྱེད་པའི་གྱི་རྟེན་དེ་ལ་ཡིན་གཅིག་བརྟན་པོ་ཅིག་དགོས་ཡག་ཡོད་མ་རེད། ཁོ་རང་སྐྱེས་ན་ཁོའི་ལས་ཀ་དེ་གཅིག་རྒྱག་ན་འགྲིག་གི་རེད་བ། མར་སྐྱེས་ཚར་བ་ཡིན་ན་དེ་ག་རང་འགྲིག་གི་རེད་བ། དེ་ལ་རྒྱལ་བ་ལ་དམིགས་པའི་དད་པ་རྫོགས་བྱང་ལ། ག་ཟེར་རྫོགས་བྱང་གི་ཕན་ཡོན་མཐོང་བ་ལ་སོགས་འདི་ཚོ་ཡོད་དེ། མ་སྐྱེས་པ་སྐྱེད་པར་བྱེད་པའི་གི་སེམས་རྟེན་དེ་ཡིན། ད་སྐྱེས་ཟིན་གནས་པར་བྱེད་པའི་གི་རྟེན་དེ་ལ་ཧ་ཅང་གི་སེམས་བརྟན་པོ་ཅིག་དགོས་ཀྱི་རེད་ད། ལབ་དུས་ད་ཀུན་རྫོབ་སེམས་བསྐྱེད་ཀྱི་སེམས་རྟེན་ཡིན་ན་སེམས་བརྟན་པོ་ཅིག་དགོས་ཀྱི་རེད། རེད་བ། ག་རེ་བྱས་ནས་ཟེར་ན་འབད་པ་མང་པོ་བྱས་ནས་བསྒྲུབས་ནས་སེམས་བསྐྱེད་སྒྲུབ་ས་དེ་གང་ལ་ད་ཡུན་རིང་པོ་ཅིག་གནས་དགོས་ཀྱི་རེད་ཡུན་རིང་པོ་ཅིག་གནས་པ་ལ་ཁོ་རང་བརྟེན་ས་ངོ་བོར་སྐྱེ་ས་ཡི་སེམས་དེ་བརྟན་པོ་ཅིག་དགོས་ཀྱི་ཡོད་བ་ཡིན་ཙང་སེམས་བརྟེན་ས་ཡི་དེ་བརྟན་ཡིན་ད།

གཉིས་སྐྱེས་ཆེན་པོ་སྐུ་གཟུགས་སུམ་གཅིག་གི་ཉེར་ལེན་ཡིན་པ་ཡིན་ས་གཉིས་སྐྱེས་ཆེན་པོ་སྐུ་གཟུགས་སུམ་གཅིག་གི་སེམས་ཅན་རིགས་ལ་ཡི་གེ་ཡོད་ར་བ། འོ་དུ་སུ་ཆགས་ར་བ། འོ་དེ་དེ་བསམ་བློ་དགོས་དང་དེ་སོ་སོའི་ལྟ་ཡི་གེ། ད་ང་བྱས་ན། ལམ་དེ་ས་དེ་ལ་བལྟས་ན་ལམ་དེ་ས་དེ་ངོ་བོ་གཅིག་གོ་ཡིན་གོ། དེ་གོ་བ་དེ་སེམས་ལྷན་སྐྱེས་འོག་གི་སྤྱི་ང་ངོ་ཞེས་སྐབས་ཚུགས་ལ། འདིར་བརྟེན་པར་བཤད་པ་ནི་ལམ་དེ་ས་དེའི་ངོ་བོར་སྐྱེས་པ་ལ་བྱེད་ཀྱི་འཁར་གཞོང་ལ་རྒྱ་ཤུག་བརྟེན་པ་དང་ས་བོན་ལ་མྱུ་གུ་བརྟེན་པ་ལྟར་རྟེན་བརྟེན་པ་དོན་གྱི་མེ་ད་གའི་ཁྱད་ཆོས་འོག་ཚེག་དེར་གདའ། ཚུལ་འདི་ནི་ལམ་གྱི་སེམས་རྟེན་ཐམས་ཅད་ལ་རིག་པར་བྱ་སྟེ། འདི་ནི་ཆོས་མངོན་པའི་ཐུན་མོང་མ་ཡིན་པའི་བརྡའོ། དེ་ཡིན་ལ། གནད་འགག་ཆེ་ཤོས་དེ། ལམ་གྱི་སེམས་རྟེན་ག་འདྲའི་ཅིག་ཡིན་པ་ཡིན་ན་ཡང་ངོ་བོར་སྐྱེ་དགོས་འདུག་ཟེར། ལམ་དེ་ལམ་དེ་ལ་བརྟེན་ན་རེད་ལམ་དེ་ས་དེ་ལ་བརྟེན་ན་རེད་ས་དེ་ས་དེ་ལ་བརྟེན་ན་རེད་འདི་ནི་དཔེ་རིང་པོ་ཅིག་བྱ་ཡོད་རེད། ག་འདྲ་ཡིན་པ་ཡིན་ན་ངོ་བོར་སྐྱེ་དགོས་ཟེར་གྱི་ཡོད་ད་ང་བྱས་ན། ད་ཁྱོད་རང་ཚོ་ལྟ་ཁོ་བཟི་ཙམ་གཉིས་ཡོད་པ་ཡིན་ཙང་ར་ཡ་དེ་བྱེད། དེ་ནས་ད་ད་ལྟ་དེ་དེ་ཡི་རྩ་བར་སྙིང་རྗེ་འདོད་ཟེར་ལབ་དེ་ལེགས་བཤད་གསེར་ཕྲེང་ག་རེ་གསུངས་ཡོད་རེད་ཟེར་ན་སྙིང་རྗེ་ཆེན་པོ་དེ་ཀུན་རྫོབ་སེམས་བསྐྱེད་ཀྱི་ཨ་ནི་སེམས་རྟེན་ཡིན་པའི་གི་ཁུངས་ལ་དྲངས། ང་རང་ཚོ་ཡིག་ཆ་ནང་ལོགས་ལ་དེ་ཡི་རྩ་བར་སྙིང་རྗེ་འདོད་ཟེར་ལབ་དེ་སྙིང་རྗེ་ཆེན་པོ་དེ་ཀུན་རྫོབ་སེམས་བསྐྱེད་ཀྱི་ཉེར་ལེན་ཡིན་པའི་ཁུངས་ལ་དྲངས་དེ་ལ་དོགས་པ་ཆུང་ཆུང་ཡོད་པ་རེད་རྩ་བ་ཟེར་དེ་ཉེར་ལེན་ལ་ག་འདྲས་བྱས་གོ་གི་རེད། དཔེར་ན་ང་ཚོ་དབུ་མའི་སྐབས་སུ། དེ་ཡི་རྩ་བ་བྱང་ཆུབ་སེམས་ཟེར་ནས་ཆོས་གསུམ་ངོས་འཛིན་ཡོང་དུས་གང་ལ་རྩ་བ་ཟེར་དུས་དང་པོའི་དོན་དག་ལ་སྦྱར་བ་རེད། ད་ད་རེས་མདོ་སྡེ་རྒྱན་འདིའི་སྐབས་སུ་དེ་ཡི་རྩ་བར་སྙིང་རྗེ་འདོད་ཅེས་པའི་གི་རྩ་བ་དེ་ཉེར་ལེན་ལ་ག་འདྲའི་གོ་རེད་གོ་སྟངས་དེ་གོ་དགོས་འདུག་ད་ང་རང་ཚོ་ཐུན་མོང་མ་ཡིན་པ་ཅིག་ར་བ་དེ་སྐད་ཆ་རེད། དེ་གཅིག་གོ་དགོས་རེད་ད་ག་རེར་གོ་དགོས་ཡོད་ན་ད་ར་བ། ཡ་བྱས་ཙང་རྩ་བ་ཟེར་ན

མཚན་ཉིད་རབ་དབྱེ་དང་པོ་ལ་ནི་སློབ་དཔོན་གཞན་དང་སྟེ་རྒྱུད་སྡེ་ཡི་གེ་འབྲུ་གཅིག་གི་ལུགས་དང་པོ་ནི། བྱང་སར་བྱང་ཆུབ་སེམས་དཔའ་རྣམས་ཀྱི་སྨོན་ལམ་གྱི་མཆོག་ནི་སེམས་བསྐྱེད་པའོ་ཞེས་འབྱུང་བས་ཐོགས་མེད་སྐུ་མཆེད་ཀྱི་བཞེད་པས་སྨོན་ལམ་སེམས་བསྐྱེད་ཀྱི་ངོ་བོར་བཞེད་ཅིང་ཟེར་བྱང་ས་ཡི་སྐབས་སུ་བྱང་ཆུབ་སེམས་དཔའ་དེ་ཚོའི་གི། སྨོན་ལམ་རྣམས་ཀྱི་མཆོག་ཏུ་གྱུར་པ་དེ་ག་རེ་རེད་ཟེར་ན་སེམས་བསྐྱེད་རེད་ལབ་དུས་སྨོན་ལམ་སེམས་བསྐྱེད་ཀྱི་ངོ་བོ་ལ་བཞེད་ཡག་ད་སེམས་བསྐྱེད་སྨོན་ལམ་གྱི་ངོ་བོར་བཞེད་ཡག་ད་དེ་འདྲ་ཡོད་རེད་བ་ད་བྱང་ས་ཡི་སྐབས་སུ་བྱས་པ་ཡིན་ན། འཕགས་པ་ཐོགས་མེད་ཀྱིས་བཞེད་པ་ཡིན་པ་ཡིན་ཙང་སྨོན་ལམ་སེམས་བསྐྱེད་ཀྱི་ངོ་བོར་བཞེད་ཡོད་ཚུལ་ལབ་སྟེ་སྨོན་ལམ་ཁོ་རང་སེམས་བསྐྱེད་རེད་ལབ་ཀྱི་ཡོད་མ་རེད། སེམས་བསྐྱེད་དེ་སྨོན་ལམ་རེད་ཤག་ཟེར་ནས་འཕགས་པ་ཐོགས་མེད་ཀྱི་ཐུགས་སུ་བཞེད་འདུག་ད་དེ་སེམས་ཁྲལ་ཁོ་རང་གི་ཚིག་ཟིན་ལ་ཡོད་སྐྱོ་རེད་ད་ང་ཚོ་དེ་ག་རེ་རེད་འདུག་རྗེས་མ་བསམ་བློ་འཁོར་དགོས། ད་རྗེས་ནས་རེད་པ། རྗེས་འབྲེལ།

འཕགས་པ་ཐོགས་མེད་ཀྱིས་སྨོན་ལམ་ལ་བཞེད་ཤག་དབྱིག་གཉེན་གྱིས་སེམས་པ་ལ་བཞེད་ཤག་སོ། ཡོན་ཏན་གསུམ་དང་ཟེར་ལབ་ན་གཉིས་ཟེར་ལབ་དུས་ཡོན་ཏན་གསུམ་ཟེར་ན་ཆེན་པོ་གསུམ་རེད་བ། ཆེད་དུ་བྱ་བ་ཆེན་པོ་གསུམ་དང་རང་གཞན་གྱི་དོན་གཉིས། ཡོན་ཏན་གསུམ་ཟེར་ན་སེམས་དཔའ་ཆེན་པོ་སྤང་བ་ཆེན་པོ་རྟོགས་པ་ཆེན་པོ་གསུམ་གྱི་ཕྱིར་དང་རང་དང་གཞན་གཉིས་ཀྱི་ཕྱིར་དུ་ཡོན་ཏན་གསུམ་དང་གཉིས་ལ་དམིགས་པའི་གི་ད་དེ་འདྲ་བའི་དམིགས་པ་དང་ལྡན་པའི་གི་སེམས་པ་གང་ཡིན་པ་དེ་ནི་སེམས་བསྐྱེད་རེད་ཟེར་ལབ་དུས་སེམས་བྱུང་སེམས་པའི་གི་ངོ་བོ་ལ་བཞེད་ཤག།

དེ་རེད། ནི་ད་དེ་ལ་ང་རང་ཚོ་རྗེས་འཇུག་དེ་ཚོ་གི་དཔྱད་པ་བྱེད་སྟངས་བསམ་བློ་འཁོར་དགོས་རེད། དཔེར་ན་འབྲས་བུའི་ཁྱད་འབྲེལ་བྱེད་ན་འདི་རྗེ་ཡི་གི་དགོངས་པ་རྩ་བ་ཉིད་ནས་མ་རེད་འཕགས་པ་ཐོགས་མེད་ཀྱིས་ཀུན་རྫོབ་སེམས་བསྐྱེད་སེམས་བྱུང་ལ་བཞེད་ཀྱི་མ་རེད་གཙོ་སེམས་རང་ལ་བཞེད་ཀྱི་རེད། ཡིན་ཉེས་ཀྱི་དག་སྣང་རེད་འོ་ན་འདི་ག་རེད་ཟེར་ན་ཉ་ཊིཀ་གི་བཞེད་པ་བཀོད་པ་རེད་གསུངས་པ། ཉ་ཊིཀ་གི་བཞེད་པ་དག་སྣང་འདི་ལས་རྗེས་སུ་ཡོད་ར་ཅེས་ལྟ་ཡོད་ཀྱི་རེད་འདི་ལས་རྗེས་སུ་བསྐུལ་ཡོད་རེད་ཡ། དེ་རེད། ད་འོ་ན་རྗེ་བཙུན་པས་འདི་དགོངས་པ་ག་རེ་བླངས་ཡོད་རེད་ཟེར་ང་རང་ཚོ་རྗེ་བཙུན་པའི་རྗེས་འཇུག་ཡིན་ཟེར་རྗེ་བཙུན་པའི་གི་འཕགས་པ་ཐོགས་མེད་ཀྱི་བྱང་ས་དེ་འདི་གསུངས་ཡོད་དགོངས་པ་དེ་ག་རེ་རེད་ཟེར་སེམས་བསྐྱེད་ལ་སྨོན་ལམ་གྱི་མིང་གིས་བཏགས་པ་རེད་མ་གཏོགས་འཕགས་པ་ཐོགས་མེད་ཀྱིས་དེ་མ་ཤེས་པ་ཚོ་ཡོད་རེད་ད་རྗེ་བཙུན་པའི་སྤྱི་དོན་ད་དེ་གཅིག་རེད་ད་ང་རང་ཚོ་ག་རེ་བྱེད་ཡིན་ཟེར་དེ་སོ་སོའི་འདོད་པ་གཅིག་རེད་བྱས་ན་ང་བྱས་ན་འཕགས་པ་ཐོགས་མེད་ཀྱི་དགོངས་པ་རེད་ལབ་ཡག་དེ་འགྲིག་གི་མི་འདུག་ཟེར་མ་འགྲིག་པའི་རྒྱུ་མཚན་ག་རེ་ཟེར་ན་ཁྱོད་རང་ཚོར་བྱང་ས་ཡོད་པ་ང་ཚོ་གང་ག་ལ་བྱང་ས་ཡོད་ཨ་བྱང་ས་མགོ་ནས་ཡོད་རེད། ཀུན་རྫོབ་སེམས་བསྐྱེད་ལ་སྨོན་ལམ་ཟེར་ནས་བསྟན་བསྡད་ཡོད་རེད་གང་ལ་འདུག་སྟེ་སེམས་དང་སེམས་ཟེར་ནས་ག་ཚོད་གོ་གོ་ཡོད་རེད། སེམས་དེ་ནི་ཟེར་ཡག་དང་སེམས་བསྐྱེད་པ་དེ་ནི་གྲངས་ཀ་བཅུ་ཡི་ནང་གི་དུག་ཁྲིད་སོང། སེམས་ཀྱི་སྒྲས་བསྟན་ཡག་ཡིན། བྱེད་དུས་ད་རྗེ་བཙུན་པའི་གསུང་ཡག་དེ་ཏག་ཏག་རེད། རྗེ་བཙུན་པས་ག་རེ་གསུངས་རེད་ཟེར་ན་ཀུན་རྫོབ་སེམས་བསྐྱེད་སྨོན་ལམ་ཡིན་པར་བསྟན་པ་མ་རེད་ད་ཀུན་རྫོབ་སེམས་བསྐྱེད་ལ་སྨོན་ལམ་གྱི་སྒྲས་བསྟན་པ་རེད་ཟེར་དུས་སྨོན་ལམ་གྱི་མིང་གིས་བཏགས་པ་རེད་གསུངས་པ་རེད། དེ་རེད། བྱས་ན་ཨ་ནི་འབྲས་བུའི་ཁྱད་པའི་ནང་ལོགས་ལ་དེ་གསུངས་ཡག་ག་རེ་ཟེར་ན་ཉ་ཊིཀ་གི་བཞེད་པ་བཀོད་པ་རེད་གསུངས་པ། ད་དེ་རེད། ད་དྲི་བ་གཅིག་གལ་སྲིད་འཕགས་པ་ཐོགས་མེད་ཀྱིས་ཀུན་རྫོབ་སེམས་བསྐྱེད་སེམས་བྱུང་གི་ངོ་བོར་བཞེད་ཀྱི་ཡོད་ན་འཕགས་པ་ཐོགས་མེད་ས་གསུམ་པ་བརྙེས་པའི་སྐྱེས་ཆེན་གྱིས་ཐེག་ཆེན་སེམས་བསྐྱེད་མ་རྟོགས་སའི་སྒོར་ཐག་ང་ཚོ་རྟགས་གསལ་གྱིས་བཏང་ན། རེད་པ། སེམས་ཁྱད་པར་ཅན་ཡིན་ན་ཐེག་ཆེན་སེམས་བསྐྱེད་ཡིན་པའི་ཁྱབ་པ་དེ་ལྟ་བུས་སུ་ཡོད་རེད་བ། ཀུན་རྫོབ་སེམས་བསྐྱེད་ཡིན་ན་དེ་ལྟ་བུའི་སེམས་ཁྱད་པར་ཅན་ཡིན་པའི་ཁྱབ་པ་དེ་རྟོགས་དགོས་རེད་བ་མཚན་ཉིད་དེ།

འཕགས་པ་རྗེས་འབྲང་དང་བཅས་པ་དང་དེ་དང་མི་མཐུན་པ་ཤཱནྟི་པ་ལ་སོགས་པ་དེ་རེད་ད་ཡིན་ཡང་དེ་མངོན་རྟོགས་རྒྱན་གྱི་འགྲེལ་པ་རྒྱག་མཁན་དེ་ཚོ་རེད་ད། དང་པོ་གཉིས་པོ་དེ་མངོན་རྟོགས་རྒྱན་གྱི་འགྲེལ་པ་མ་བརྒྱབ་མཁན་དེ་ཚོ་རེད་ད། སུ་རེད་ཟེར་ན་འཕགས་པ་ཐོགས་མེད་དང་དབྱིག་གཉེན་གཉིས་ཀྱིས་མངོན་རྟོགས་རྒྱན་གྱི་འགྲེལ་པ་བརྩམས་པ་ཅང་མེད་ཟེར་ན་སོང་ཚར་བ་དེ་གཅིག་ད་འགྲེལ་བྱེད་དེ་ཚོའི་ནང་ལོགས་ནས་འཕགས་པ་རྗེས་འབྲང་དང་བཅས་པའི་ལུགས་དེ་དང་མི་མཐུན་པའི་ལུགས།

རྣམ་པར་ཤེས་པ་ཡིན་པ་ཡིན་ན་རྣམ་པར་ཤེས་པ་གང་ཡིན་ཞེ་ན། རྣམ་པར་ཤེས་པ་མིག་གི་རྣམ་པར་ཤེས་པ་ནས་བྱས་ནས། ད་ཀུན་གཞི་རྣམ་པར་ཤེས་པའི་བར་སོ་ད་འཕགས་པ་ཁོ་རང་ཀུན་གཞི་ཞེས་པ་དེ་འདི་ནས་ཟིན་གྱི་འདུག་ག་ཀུན་གཞི་རྣམ་པར་ཤེས་པའི་བར་རྣམ་ཤེས་ཚོགས་བརྒྱད་ཡོད་རེད་བ་ཨ་འདི་ག་རེ་རེད་ཟེར་ན། ཨོ་དེ་ཡིད་ཀྱི་རྣམ་པར་ཤེས་པ་ལ་སྦྱར་དགོས་ཀྱི་རེད་ད་ག་རེ་བྱས་ནས་ཟེར་ན། དཀར་པོའི་ཆོས་ཐམས་ཅད་ལ་དམིགས་པ་ནི་དེ་ལ་སྲིད་པའི་ཕྱིར་རེད་བ་སྲིད་པའི་སྐྱེ་དང་ཨ་ནི་སྐབས་དེའི་སེམས་བསྐྱེད་ཞེས་པའི་སེམས་བསྐྱེད་ལ་དཀར་པོའི་ཆོས་སངས་རྒྱས་ཀྱི་ཡོན་ཏན་དེ་དག་ལ་དམིགས་པ་གཅིག་དགོས་ཀྱི་རེད། རེད་པ། ཧཱུྃ། ཡིན་པ་ཡིན་ཙང་དེ་ཡིད་ཀྱི་རྣམ་པར་ཤེས་པ་འདིས་དཀར་པོའི་ཆོས་སངས་རྒྱས་ཀྱི་ཡོན་ཏན་དེ་དག་ལ་དམིགས་པ་ཡོད་ཀྱི་ཀུན་གཞི་དང་ཉོན་ཡིད་དབང་པོའི་ཤེས་པ་ལ་སོགས་པ་སྒོ་ལྔའི་རྣམ་ཤེས་ཀྱིས་དེ་དག་ལ་དམིགས་པ་མི་སྲིད་པ་ཡིན་ཙང་ཡིད་ཀྱི་རྣམ་པར་ཤེས་པ་ལ་བྱ་དགོས་པ་རེད་ད། དེ་བྱས་ལ། ད་སེམས་སུ་སྒྲ་བཤད་དེ་བྱས་ནས་བསྐྱེད་པ་ཞེས་སྨོས་པས་ནི་མ་སྐྱེས་པ་སྐྱེས་པར་རེད་པ། ཤེས་པར་བྱེད་པ་ཡིན་པའི་ཕྱིར་ན། རེད། སེམས་སུ། བསྐྱེད་ཟེར་ཏེ་སྔར་མ་སྐྱེས་པར་ཐོག་མར་འདི་ནས་སྐྱེས་པ་རེད་ད་ཟེར་ཏེ། ཁོ། མཚམས་འདྲ་བོ་ཅིག་ཐོག་མའི་སྐྱེས་པའི་ཀྱི་མཚམས་འདྲ་བོ་ཅིག་འཛིན་གྱི་རེད། བསྐྱེད་པ་ཞེས་སྨོས་པས་ནི་མ་སྐྱེས་པ་སྐྱེས་པ་ཤེས་པར་བྱེད་པ་ཡིན་པའི་ཕྱིར་ན་སེམས་ཀྱི་རྟོགས་པའི་ཆོས་ལ་དང་པོའི་མཚམས་ཀྱི་དངོས་པོ་བསྟན་པའི་དོན་དུའོ། དང་པོ་འདི་ནས་སྐྱེས་པ་རེད་ད་ཟེར་གྱི་མཚམས་བསྟན་པའི་གི་དོན་དུ། བསྐྱེད་ཟེར་ནས་སྒྲ་དེ་སྦྱར་བ་རེད་ད། སེམས་དང་བསྐྱེད་པ་གཉིས་པོ་དེ་སྒྲ་དོན་སོ་སོ་ནས་བྱེད། ཞེས་རེ་བས་ད་གྲོལ་བ། ག་བ་ལ་སླེབས་སོང་ཟེར་ན་འོ་རེ་བསྐྱེད་པ་ཞེས་སྨོས་པས་མ་སྐྱེས་པ་སྐྱེས་པར་ཤེས་པའི་ཀྱི་ཕྱིར་ཡིན་ན་སེམས་ཀྱི་རྟོགས་པའི་ཆོས་ལ་སེམས་ཀྱི་རྟོགས་པའི་ཆོས་ལ་དེ་ཐོབ་པའི་ཀྱི་ཆོས་ལ་དང་པོའི་མཚམས་ཀྱི་དངོས་པོ་བསྟན་པའི་དོན་དུའོ་ཞེས་སེམས་དང་བསྐྱེད་པའི་དོན་བཤད་ནས། ཚུལ་ཟེར་ན་འཕགས་པས་སེམས་ཟེར་ཏེ་རྣམ་པར་ཤེས་པ་དེ་རྣམ་པར་རིག་པ་གཅིག་ཞེས་བསྐྱེད་པ་ཟེར་ལབ་དུས་སྐབས་ལ་ཨ་ནི་དང་པོ་ཐོབ་པའི་གི་ས་མཚམས་འདྲ་བོ་ཅིག་འཛིན་པ་རེད། ད་སྒོ་ལྔའི་རྣམ་ཤེས་ཁ་ཕྱིར་ལྟ་འབའ་ཞིག་ཡིན་པ་ཡིན་ཙང་རྣམ་པར་ཤེས་པ་ཞེས་པའི་གི་རྣམ་པར་རིག་པའང་རྣམ་པར་ཤེས་པ་ཟེར་ཏེ་སྒོ་ལྔའི་རྣམ་ཤེས་རྒྱག་ཡ་ཡོད་མ་རེད་ཁ་ཕྱིར་ལྟ་འབའ་ཞིག་རེད་བ་གཟུགས་སྒྲ་ལ་སོགས་པ་ལ་རྐྱང་རྐྱང་ཕྱོགས་ཏེ་ཅི་འོང་དེ་བྱེད། ཀུན་གཞི་དང་ཉོན་ཡིད་ལུང་མ་བསྟན་ཡིན་པ་ལ་དགོངས་ནས་སྐབས་དེ་ལ་དགེ་བ་ཅིག་གོ་དགོས་རེད་གང་རེད་ཟེར་ན་དཀར་པོའི་ཡོན་ཏན་དེ་དག་ལ་དམིགས་པའི་དགེ་བ་ཅིག་དགོས་རེད་ཀུན་གཞི་དང་ཉོན་ཡིད་དེ་ཚོ་ལ་མཐའ་གཅིག་ཏུ་ལུང་མ་བསྟན་ཡིན་པ་ལ་དགོངས་ནས་དེ་དག་ལ་མ་བཞག་པར་དང་འཕགས་པའི་ཀུན་གཞི་བཞེད་ཀྱི་ཡོད་པ་དེ་འདི་ནས་ཀྱི་སྟེང་གི་རིགས་སུ་གོ་རེ་རེད། ཀུན་གཞི་དང་ཉོན་ཡིད་ལུང་མ་བསྟན་ཡིན་པ་ལ་དགོངས་ནས་དེ་དག་ལ་མ་བཞག་པར་དཀར་ཆོས་ཀྱི་གཞི་རྟེན་དུ་རུང་བའི་ཀྱི་ཡིད་ཀྱི་རྣམ་ཤེས་དེ་མཚན་གཞི་རེད་ད་ཀུན་རྫོབ་སེམས་བསྐྱེད་ཁོ་རང་ངོ་བོ་ག་རེ་རེད་ཟེར་ན་དཀར་པོའི་དགེ་བའི་གི་གཞི་རྟེན་དུ་རུང་བའི་ཀྱི་ཡིད་ཀྱི་རྣམ་པར་ཤེས་པ་དེ་འདྲ་བྱེད་ཀྱི་ཡོད་པ་རེད་འོ་དེ་རེད་ཀྱི། གཞན་ཡང། བྱང་ཆུབ་འདོད་པ་སེམས་བསྐྱེད་དུ་བཤད་པ་ལ་རྩོད་པ་བཀོད་ནས། འདོད་པའི་སེམས་བསྐྱེད་ལ་བཏགས་པ་ཙམ་ཡིན་གྱི་དངོས་མིན་པར་གསུངས་སོ། ཡང་སེམས་བསྐྱེད་ལ་གཙོ་སེམས་གཞན་ཅི་ཡོད་པའི་གི་རྒྱུ་མཚན་གྱིས་ཁ་ར་ས་དག་འོག་ཏུ་ལྟ། གོང་གི་རྩ་བའི་ནང་ལོགས་ལ་སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་འདོད་བཤད་པའི་སྐབས་སུ་ལ་ཁ་ཅིག་གིས་རྩོད་པ་བསྐུལ། འདོད་པ་ཡིན་ན་འདོད་པ་སེམས་ལས་བྱུང་བ་ཡིན་པས་དེ་སེམས་བསྐྱེད་ག་འདྲས་ཅིག་བྱར་རུང་སེམས་བསྐྱེད་ཟེར་དུས་གང་ལ་སེམས། གཙོ་བོའི་སེམས་བསྐྱེད་ཡོད་ཁྱད་པར་གྱི་སྣང་བ་དེ་ལ་གཞག་དགོས་ཀྱི་རེད་བ་ལ་གཏི་མུག་གི་འོ་སྐྱོང་བདེར་ཟེར་དེའི་རྩ་ན་བོས་ཏེ་བཏགས་པའི་རྒྱུ་མཚན་ཚང་ཡིན་དགོས་ནས་ལན་བརྒྱབ་ནས་དངོས་ལ་གནོད་ཀྱི་ཡོད་དེ་དངོས་མ་ཡིན་པའི་ཕྱིར་ཟེར་ནས་ལན་བརྒྱབ་ཀྱི་ཡོད་པ་ཡིན་ཙང་ཁོ་ཚོས་སེམས་བསྐྱེད་གཙོ་སེམས་བྱེད་ཀྱི་ཡོད་པ་དེ་དེས་ཀྱང་བྱེད་ཀྱི་འདུག་ར་ཡ་དེ་གཅིག། ད་དེ་དེ་ཚོད་ཁྱེར་རེ་ད། འཕགས་པ་གྲོལ་སྡེ་ཀྱིས་ཨེ་ནི། ཉི་ཁྲི་རྣམ་འགྲེལ་དེ་དེ་དང་མཐུན་པར་མཚན་གྱིས་རྫོང་མཁྱེན་ཟེར་ན་བཙུན་པའི་ཉི་ཁྲི་རྣམ་འགྲེལ་གྱི་སྐབས་སུ་ཡང་དེ་ནི། ད་ག་རང་སྐུ་ཚེ་ཐུང་གི་དེ་གཙོ་སེམས་ལ་ངོས་འཛིན་རྒྱ་གཙོ་བོ་དེ་ཡིན་པ་དང། སློབ་དཔོན་འདིས་ཀྱང་སློབ་དཔོན་སེང་གེ་བཟང་པོ་འདིས་ཀྱང་རྒྱན་སྣང་དང་འགྲེལ་པ་འདི་གཉིས་ཀར། ཉི་ཁྲི་སྣང་བར་གསུངས་པའི་གི་རྩོད་ལན་རྣམས་བཀོད་ནས་ཟེར་བ། རྩོད་ལན་ག་རེ་ཟེར་ན་སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་འདོད་ལབ་ན་འདོད་པ་ཡིན་ན་སེམས་བསྐྱེད་ག་འགྲེལ་གྱི་ཆར། ཡང་ན་ཡང་དག་པར་རྫོགས་པའི་བྱང་ཆུབ་དོན་གཉེར་གྱི་འདོད་པ་དེ་ཆོས་ཅན་སེམས་བསྐྱེད་མ་ཡིན་པར་ཐལ་སེམས་བྱུང་ཡིན་པའི་ཕྱིར་ཟེར་བའི་རྩོད་པ་གཅིག་ཡོད་རེད་བ།

ད་སློབ་དཔོན་ཆོས་བཤེས་ག་རེ་འདོད་ཟེར་ན། ཚིག་ས་ལས་ནས། ཚིག་གསལ་ནས་ཟེར་སེམས་བསྐྱེད་པ་ཞེས་བྱ་བ་ལ་འདིར་ཁ་ཅིག་ནི་སེམས་བསྐྱེད་པ། དངོས་གཙོ་བོར་བསྟན་པ་སྟེ་འདུན་པ་ལ་སོགས་པའོ། ཟེར་ལགས་ན། སྐབས་སྐབས་སུ་ཨ་ནི་ག་རེ་རེད་ཟེར་ལགས་ན་དངོས་པོ་གཙོ་བོའི་དབང་དུ་བྱས་ནས་བསྟན་པ་ཡོད་རེད་ཟེར་ལགས་དུས་དང་པོ་སེམས་བསྐྱེད་ཡོང་དུས་གང་ལ་འདུན་པ་གཙོར་བྱེད་ཀྱི་ཡོད་པ་ཡིན་ཙང་དཔེར་ན་བྱས་ན་དང་པོ། སེམས་བསྐྱེད་ཡོང་དུས་འདུན་པ་གཙོ་བྱེད་ཀྱི་ཡོད་པ་ཡིན་ཙང་འདུན་པའི་མིང་གིས་བཏགས་པ་རེད། རེ་བ་ཡ། དང་པོ། ད་དེ་ཡི་ཚིག་གསལ་ལབ་སྟངས་རེད་ད་འདི་སྟེ། མ་འགྲིག་པ་གཅིག་ཡོད་རེད་བ། སེམས་བསྐྱེད་པ་ཞེས་བྱ་བ་ལ་འདིར་ཁ་ཅིག་ནི། ཁ་ཅིག་རང་ལུགས་གཉིས་སུ་ཕྱེ་བས་ཁ་ཅིག་ཟེར་གྱི་ཡོད་མ་རེད་བ། འགའ་ཞིག་སྐབས་འགའ་ཞིག་ལ་ནི་སེམས་བསྐྱེད་པ། དངོས་གཙོ་བོར་བསྟན་པ་སྟེ་འདུན་པ་ལ་སོགས་པའི་མིང་གིས་བསྟན་པ་རེད། སྐབས་འགའ་ཞིག་ད་དེ་སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་འདོད་ཟེར་ནས་དེ་ཏག་ཏག་རེད་འདུག་ག། ཁ་ཅིག་ནི་སེམས་བསྐྱེད་པ་འཕེལ་བའི།

བགྲོད་པ་གཅིག་པའི་ལམ། ཡོད་རེད་བ་ད། ག་རེ་ཟེར་བཞོན་པ་བཀོད་མའི་ཆུ་དང་སྒྲ་སྙན་ཆུ་བོ་སྤྲིན་རྣམས་དང་ཟེར་ལབ་པ་རེད་བ། འོ་དེའི་སྐབས་སུ། བགྲོད་པ་གཅིག་པའི་ལམ་ལ་སོགས་པའི་ཁྱད་མེད་ཀྱི་དང་ནི་བཤད་ཀྱི་ཡོད་རེད་ད་ཅེས་བཤད་པ་ནི་སློབ་དཔོན་གྱི་རྗེས་སུ་འབྲང་བ་ཡིན་ཀྱང་ཅུང་རྩིངས་སུ་སོང་བར་གདའ། སློབ་དཔོན་གྱི་རྗེས་སུ་འབྲང་བ་རེད་དེ་སློབ་དཔོན་གྱི་རྗེས་སུ་འབྲང་གི་ཡོད་པ་དེ་ག་རེ་ཟེར་ན། སེམས་བསྐྱེད་གཙོ་སེམས་རེད་ཟེར་ནས་སློབ་དཔོན་གྱི་རྗེས་སུ་འབྲངས་ནས་བཤད་ཀྱི་ཡོད་རེད་དེ་ཏོག་ཙམ་རྩིང་དྲགས་ཤག་ཟེར་དེ་འདྲའི་རང་ཞིག་མེད་པ། སེམས་བསྐྱེད་དེ་ལ་འདུན་པའི་མིང་གིས་བཏགས་རེ་ཡོད་རེད་པ་རོབ་ཏུ་སྦྱིན་པའི་མིང་གིས་བཏགས་དགོས་ཡ་དང་འབྲི་བའི་མིང་གིས་བཏགས་དགོས་ཡ་དེ་འདྲའི་བྱེད་དགོས་ཡོད་མ་རེད་བ་ཟེར་གྱི་འོ་དེ་འདྲའི་བྱས་ནས་དགག་གི་འདུག་ཡ་ཡ། ད་དེ་ནས་དེའི་འོག་ལ་ག་རེ་སླེབས་ཀྱི་འདུག་ཟེར་ན་ད་དེ་དང་མི་མཐུན་པ་དེ་རེ་རེད་དེ་དང་མི་མཐུན་པ་དེ་ལ་གཙོ་བོ་བུདྡྷ་ཤྲཱི་དང་ཤཱནྟི་པ་གཉིས་བྱས་དེ་ནས་ད་བུདྡྷ་ཤྲཱི་ནི་དོན་དུ་གཉེར་བ་ཉིད་རྣམ་པར་རིག་པའི་གི་བདག་ཉིད་ཡིན་པའི་ཕྱིར། དེ་སྐད་བརྡ་སྦྱར་བར་ཟེར་མོད། དོན་གཉེར་གྱི་འདུན་པ་ད་ག་རང་སེམས་ཀྱི་ངོ་བོ་ཉིད་རེད་ད་ཟེར་གྱི་རེད་ད། འདུན་པ་དང་གཙོ་སེམས་གཉིས་འགལ་གྱི་མ་རེད་ཟེར་གྱི་རེད་བ། དོན་དུ་གཉེར་བ་ཉིད། རྣམ་པར་རིག་པའི་གི་བདག་ཉིད་ཡིན་པའི་ཕྱིར། དེ་སྐད་བརྡ་སྦྱར་མོད། སེམས་བསྐྱེད་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་འདོད་ཟེར་ནས་འདོད་པའི་གི་བརྡ་སྦྱར་བ་རེད་ད

བཀག་གི་ཡོད་རེད་བ། འབྲས་བུ་ལ་རྒྱུ་ཡི་མིང་གིས་རྒྱུ་ཡི་ལབ་ན། འབྲས་བུ་ཀུན་རྫོབ་སེམས་བསྐྱེད་ལ་རྒྱུ་གཞན་དོན་དོན་གཉེར་གྱི་འདུན་པའི་མིང་གིས་བཏགས་པ་རེད་ད་ཟེར་ལ་གཅིག་བྱས། ཨ་ནི་ཀུན་རྫོབ་སེམས་བསྐྱེད་ལ་གྲོགས་བྱང་ཆུབ་དོན་གཉེར་གྱི་མིང་གིས་བཏགས་པ་རེད་ད་ཟེར་ན་འགྲེལ་པ་དང་ཉི་སྣང་ལ་སོགས་པའི་ལན་གང་དགའ་དེ་རྒྱག་གི་ཡོད་རེད་བ་ཁོས་དེ་མ་རེད་གསུངས་ར་ཡ། རྒྱུད་ཀྱང། རང་གི་མཚན་ཉིད་འགྲུབ་པ་ཇི་ལྟར་འགྱུར་ཟེར་ལ་ན། རྟེན་འབྲེལ་སྐྱེ་བ་ཡིན་ན་སེམས་བསྐྱེད་ཀྱི་ངོ་བོ་གང་འདྲ་སྐྱེ་ན་ཧ་གོ་གོ་གི་རེད།

དེ་རེད་བ་འདི་དག་གི་རྫས་གཅིག་རེད་ལབ་དུས་སེམས་དང་སེམས་བྱུང་གཉིས་པོ་དེ་ཐ་མི་དད་པའི་རྫས་འམ་ཡང་ན་གཞི་མཐུན་ཡོད་པའི་གི་རྫས་ཟེར་ཡ་ད་སྐབས་ཐོག་ལ་ནི་འགལ་བ་མ་རེད་ཟེར་རྒྱུ་རེད་བ། དེ་ནི་སེམས་ཡིན་ན་སེམས་བྱུང་ཡིན་པས་ཁྱབ་སེམས་བྱུང་ཡིན་ན་སེམས་ཡིན་པས་ཁྱབ་ད་ལབ་ཀྱི་ཡོད་མ་རེད་བ། སེམས་དང་སེམས་བྱུང་གཉིས་པོ་དེ་འགལ་བ་མ་རེད་ལབ་དེ་དེ་ཁ་འོག་ལྟར་འོག་ཏུ་ཡོད་ཡ་དེ་རེད་བ། དེ་ལྟར་ན་རྩོད་ལན་འདིས་སེམས་དང་སེམས་བྱུང་རྫས་ཐ་དད་དུ་བཀྲལ་བར་མངོན་ཏེ་ལན་རྒྱབ་པ་དེའི་སྐབས་སུ་ཐ་དད་ཅིག་འདྲ་པོ་འདུག་ད་ཤཱནྟི་པ་ནི་ཡིད་དང་འདུན་པ་གཉིས་ཀ་ལ་འདོད་དེ། ཡང་ཤཱནྟི་པས་དྲིས་ཀྱི་དུས་མེད་པར་གྱི་ཀུན་རྫོབ་སེམས་བསྐྱེད་དེ་ལ་གཙོ་སེམས་ཡང་ཡོད་རེད་འདུན་པ་ཡང་ཡོད་རེད་ད་གཉིས་ཀ་ཡོད་རེད་གསུངས་པ་རེད་པས། ཤཱནྟི་པས་ཡིད་དང་འདུན་པ་གཉིས་ཀ་ལ་འདོད་དེ་དག་ལྡན་ལས་ཉི་ཁྲི་དག་ལྡན་ལས་སེམས་བསྐྱེད་པའི་དངོས་པོ་ཞེས་བྱ་བ་ནི་སེམས་ནི་ཡིད་དང་འདོད་པ་སྟེ

མ་མཐུན་པ་མང་པོ་ཞིག་མཁྱེན་ཡོད་དུས་འཕགས་པ་དང་སློབ་དཔོན་གཉིས་ཀས་ཀུན་རྫོབ་སེམས་བསྐྱེད་དེ་གཙོ་སེམས་རེད་ལབ་ཡ་དེ་ལ་ཨ་ནི་རྒྱུ་མཚན་ག་འདྲ་ཅིག་གཟིགས་ཡོད་རེད་རྒྱུ་མཚན་ག་རེ་ཡོད་རེད་ཟེར་ན་དུས་སེམས་བྱུང་ཡིན་ན་སེམས་བསྐྱེད་ཀྱི་སྒྲ་དོན་མི་གནས་པར་དགོངས་ནས་མཛེས་རྒྱན་གཙོ་བོ་དེར་ལ་ཀུན་རྫོབ་སེམས་བསྐྱེད་སེམས་བྱུང་ཡིན་པ་ཡིན་ན་སེམས་བསྐྱེད་ཞེས་པའི་གི་སྒྲ་ཞིག་གོ་ར་བྱེད་ས་མི་འདུག་གཅིག་རེད་གཅིག་རེད་གཉིས་པ་དེ་ལ་མདོ་སྡེ་རྒྱན་གྱི་གཞུང་དེ་ཁུངས་གཏུགས་པ་རེད་ད་གཉིས་ཀའི་རེད་བ། ཁྱད་པར་དུ་སློབ་དཔོན་གྱིས་ནི་མདོ་སྡེ་རྒྱན་ལས།

སྤྲོ་བ་ཆེ་བ་དང་ནི་སྦྱོར་བའི་བརྩོན་འགྲུས་ཀྱིས་མི་སྐྱོ་བའི་རྩོམ་པ་ཆེ་བ་དང་དོན་ཆེ་བ་ཟེར་ཏེ་རང་གཞན་གྱི་དོན་གཉིས་སྒྲུབ་ཀྱི་ཡོད་པ་དང་ནི་འབྱུང་བ་ཆེ་བ་ཟེར་ན་འབྲས་བུ་བྱང་ཆུབ་ཆེན་པོ་འབྱུང་གི་ཡོད་པ་དེ་འདྲ་བའི་བྱང་ཆུབ་སེམས་དཔའ་སེམས་དཔའ་དེ་དག་གི་རྒྱུད་ལ་ག་རེ་འབྱུང་གི་རེད་ཟེར་ན་རང་དོན་དང་གཞན་དོན་གཉིས་དང་ལྡན་པའི་ཀྱི་སེམས་འབྱུང་ལབ་ཀྱི་འདུག་མ་གཏོགས་སེམས་བྱུང་གཅིག་སྐྱེ་གི་རེད་ལབ་མི་འདུག་ག་ད་ཁུངས་གཏུགས་ས་དེ་རེད་དོན་གཉིས་ལྡན་པའི་སེམས་འབྱུང་བ་ཞེས་རྐང་པ་ཐ་མས་སེམས་སུ་བཤད་པར་འདུག་སྙམ་དུ་དགོངས་ཏེ་ཟེར་སློབ་དཔོན་སེང་གེ་བཟང་པོ་རེད། འོ་ཡ་རྒྱན་སྣང་དུ་རྩོད་པའི་གི་སྐབས་སུ་འདི་དྲངས་ནས། སེམས་དང་མཚུངས་པར་ལྡན་པའི་གི་གོང་དུ་སེམས་པ་དང་མཚུངས་པར་ལྡན་པ། སེམས་པ་ཟེར་ན་དུས་དབྱིག་གཉེན་གྱི་འགྲེལ་པའི་ནང་ལོགས་ཀྱི་སེམས་པ་ལ་བཤད་སོང་ང། སེམས་པ་དང་མཚུངས་པར་ལྡན་པའི་གི་སེམས། ཡུལ་ཁྱད་པར་ཅན་དུ་ཟེར་དུས་ཡུལ་དཀར་པོའི་ཆོས། སངས་རྒྱས་ཀྱི་ས་ཡི་ཡོན་ཏན་ལ་སོགས་པ་སྣང་བ་སྟེ་དེ་དག་ལ་དམིགས་པར་སྐྱེ་བ། སེམས་བསྐྱེད་པ་མ་ཡིན་ནམ་ཞེས་བཤད་པས་ལུང་གིས་ཡང་ཟེར། ལུང་གིས་ཡང་ཟེར་བ། སེམས་པ་གྲོགས་སུ་ཡོད་པའི་སེམས་བསྐྱེད་སེམས་བསྐྱེད་དུ་བསྟན་སྙམ་དུ་དགོངས་སོ། ད་དག་ར་དེ་འགྲིག་སོང་ང། ད་དེ་ལ་སྤྲོ་བ་ཆེ་བ་ནི་དང་གི་སྤྲོ་བ་ཆེ་དང་རྩོམ་པ་ཆེ་དོན་ཆེ་བ་དང་འབྱུང་བ་ཆེ་བྱང་ཆུབ་སེམས་དཔའི་སེམས་པ་སྟེ་དོན་གཉིས་ལྡན་པའི་སེམས་འབྱུང་བ་ལབ་ཡ་དེ་དེ་ལ་སྤྲོ་བ་ཆེ་བ་ནི་གོ་ཆའི་བརྩོན་འགྲུས་ཀྱིས་ཡུན་རིང་པོ་དཀའ་བ་སྤྱོད་པ་ལ་མི་སྐྱོ་བ། བརྩོན་འགྲུས་དགེ་ལ་སྤྲོ་བ། རྩོམ་པ་ཆེ་བ་ནི་སྦྱོར་བའི་བརྩོན་འགྲུས། གོ་ཆ་ཇི་ལྟ་བ་བརྒྱུད་དེ་དང་པོ་སྒོ་ག་ནས་བསྒུགས་ཡོད་པ་ཡིན་ནམ་དེ་ནང་བཞིན་ཡིད་ཆེད་དུ་བསྒྲུབ་པ། དོན་ཆེ་བ་ནི། བདག་དང་གཞན་ལ་ཕན་པའི་ཁེ་གྱིས། རང་ལ་ཕན་གཞན་ལ་ཕན་པ། འབྱུང་བ་ཆེ་བ་ནི་བྱང་ཆུབ་ཆེན་པོར་བསྒྲུབ་པ། འབྲས་བུ་ག་རེ་འབྱུང་གི་ཡོད་རེད་ཟེར་དུས་བྱང་ཆུབ་ཆེན་པོ་སངས་རྒྱས་ཀྱི་ས་གཞན་ཆེད་དུ་བསྒྲུབ་ཀྱི་རེད། དེ་ཡང་ཚིག་དང་པོ་གཉིས་ཀྱིས་སྐྱེས་བུའི་བྱེད་པ་དང། རེད། སྤྲོ་བ་ཆེ་དང་རྩོམ་པ་ཆེ། དོན་ཆེ་བ་དང་འབྱུང་བ་ཆེ། འོག་མ་གཉིས་ཀྱིས་དོན་བྱེད་པ་དང། རང་གཞན་གྱི་དོན་བྱེད་པ་དང། འབྲས་བུ་ཡོངས་སུ་འཛིན་པའི་གྱི་ཡོན་ཏན་བྱང་ཆུབ་ཆེན་པོ་ཐོབ་ཀྱི་རེད་བ་འབྲས་བུ་ཡོངས་སུ་འཛིན་པའི་ཡོན་ཏན་བསྟན་ཏོ། ད་དེ་གཉིས་ནི་ཟེར་ན་བྱང་ཆུབ་དང་གཞན་དོན་ལ་དམིགས་པའོ་ག་རེ་གཉིས་པོ་དེ་ལབ་ན་འདུན་པ་གཉིས་པོ་དེས་གོ་སྟེ། ད་དེ་ལ། ཚིག་དེ་དེ་འདྲའི་འགྲོ་སོང་ད་ང་རང་ཚོ། ཀྱ་ཀྱ་ཀྱ་དོམ་གྱི་གོ་རེ་རེ་ཀྱི་རྣམ་པ་ཚོ། ད་ག་རེ་རེད་འདུག་ཟེར་ན། ཐོགས་མེད་སྐུ་མཆེད་ཀྱི་སེམས་སུ་སྐྱེ་རེད་ལབ་ཡ་དེ་ལ་ད་ཁོ་སོ་སོའི་འདོད་ཚུལ་དེ་བཀོད་ན་ཡག་པོ་ཡོད་རེད་རེད་སེམས་ཕྲན་ཚིག་ཚིག་བྱས་པ་ཡིན་ན། དེ་ནས། རེད་བ། སེམས་པ་གྲོགས་སུ་གར་ས། སེམས་པ་གྲོགས་སུ་ཡོད་པའི་མ་རེད་འདུན་པ་གྲོགས་སུ་ཡོད་པའི་གི་སེམས་པ་ལ་ཐོགས་མེད་སྐུ་མཆེད་ཀྱི་བཞེད་པ་བཞེད་པ་འདོད་ཚུལ་ད་སྐུ་མཆེད་གཉིས་དགོངས་པ་གཅིག་ཏུ་འདུག་སྙམ་མོ་གསུང་ཡ་དེ་དབྱིག་གཉེན་གྱི། རེད་བ། ཨ་ནི་གར་ས་འོ་རེད་འདུན་པ་གྲོགས་སུ་ཡོད་པའི་གི་སེམས་པ་ལ་ཟེར། ཞེས་བྱ། ཟེར་དུས་མདོ་སྡེ་རྒྱན་གྱི་འགྲེལ་པ་དང་འགྲེལ་ཚུལ་དང་འཕགས་པ་ཐོགས་མེད་ཀྱིས་ཡང་ད་ང་རང་དེ་ནང་བཞིན་གྱི་རྒྱལ་སར་ཡིན་པ་ཡིན་ཙང་སྐུ་མཆེད་དགོངས་པ་གཅིག་ཏུ་འདུག་སྙམ་མོ་ཟེར་ཡ་དེ་ལ་ང་ཚོ་སྡོམ་བརྒྱད་གོ་རེ་དེ་ཇི་མ་ཇི་བཞིན་བྲི་གི་ཡིན་པས་ག་རེ་བྲི་གི་ཡིན་གལ་སྲིད་དེ་ཇི་མ་ཇི་བཞིན་བྲིས་ན་ཡང་བཞེད་པ་དེ་གཅིག་བཀོད་ན་ཡག་པོ་ཡོད་རེད་དཔེར་ན་བྱེས་པའི་སྤྱི་དོན་ནང་ལོགས་ལ་དེ་ཉག་བྲིས་ཀྱི་བཞེད་པ་བཀོད་པ་རེད་གསུངས་ཞག་ཟེར་གྱི་ཡོད་རེད་བ། མཐའ་སྐོར་དཔྱད་གཞི་ག་རེ་ནང་བསྟན་ཐོག་ད་རྗེ་བཙུན་ཡིག་ཆ་བྱས་ན་དཔེ་གསལ་པོ་རེད་དེ་མ་རེད། སྤྱི་ཡོངས་ནས་རིགས་ལམ་ཙམ་ལ་གོ་བ་ཡིན་ན་ཉིས་སྟོང་འདྲ་བོ་ཞེ་དྲག་ཡོད་མ་རེད། ས་ས་གསུམ་པ།